མཚམས་འདི་ནས་དེ་རིང་གི་ང་ཚོའི་བརྗོད་གཞི་གཉིས་པ་དེ་འགོ་འཛུགས་ཞུ་གི་ཡིན། ཉེ་ཆར་ཨ་མི་རི་ཁའི་གྲོས་ཚོགས་གོང་མའི་ནང་གི་དམངས་གཙོའི་ཚོགས་པའི་འཐུས་མི་ལྕམ Dianne Feinstein དམ་པ་མཆོག་དགུང་གྲངས་དགུ་བཅུ་ཐམ་པའི་ཐོག་ལ་སྐུ་ཚེ་མ་ཟིན་པའི་ཡིད་སྐྱོའི་གནས་ཚུལ་བྱུང་ཡོད་པ་རེད། དམ་པ་ཁོང་ནི་ཨ་མི་རི་ཁའི་ད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་ཧ་ཅང་མཐུན་འབྲེལ་ཉེ་པོ་ཡོད་མཁན་ཞིག་དང། འདས་པའི་མི་ལོ་བཅུ་གྲངས་འགའ་ཤས་རིང་ལ་བོད་རྒྱ་གྲོས་མོལ་གཙོས་པའི་བོད་དོན་སྐོར་ལ་རྒྱུན་ཆད་མེད་པར་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་པ་རེད། དེས་ན་དེ་རིང་གི་ང་ཚོའི་ཀུན་གླེང་ལས་རིམ་གྱི་ནང་ལ། Dianne Feinstein དམ་པ་མཆོག་གིས་བོད་དོན་སྐོར་ལ་བཞག་པའི་མཛད་རྗེས་དང་ཤུགས་རྐྱེན་སོགས་ཀྱི་སྐོར་ལ་བགྲོ་གླེང་ཁག་ཅིག་ཞུ་གི་ཡིན། དེ་རིང་ང་ཚོས་བགྲོ་གླེང་དེ་འགོ་འཛུགས་མ་ཞུ་གོང་ལ། ཐོག་མ་དེ་ལ་ད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein དམ་པ་མཆོག་གི་ཤུལ་ལུས་ནང་མི་ཚོ་ལ་ཐུགས་གསོ་གི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པས་དེ་གི་སྙན་ཐོ་ཞིག་སྤྱན་འབུལ་ཞུ་གི་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག་དགུང་གྲངས་དགུ་བཅུའི་ཐོག་རེས་གཟའ་པ་སངས་ཀྱི་ཉིན་སྐུ་ཚེ་མ་ཟིན་པའི་གནས་ཚུལ་གསན་འཕྲལ་མགོན་པོ་མཆོག་ནས་ལྕམ་དམ་པ་ཁོང་གི་ཤུལ་ལུས་ནང་མི་ལྟོས་བཅས་ཡོངས་ལ་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པ་རེད། ཨ་ནེ་གོང་ས་མཆོག་དང་ཨ་ནེ་ཁོ་རང་ཨ་ནེ་ག་རེ་ཟེར་ད་ཡུན་རིང་པོ་ཞེ་པོ་ཞིག་ཐུགས་འབྲེལ་ཡོད་པ་དང་ཨ་ནེ་ཆབས་ཅིག་ཨ་ནེ་ཁོང་གིས་ཨ་ནེ་བོད་དོན་ཐོག་ལ་ག་རེ་ཟེར་ད་རྒྱུན་འཁྱོངས་ཀྱིས་རྒྱབ་སྐྱོར་ཞེ་དྲག་ཅིག་ཤུགས་ཆེན་པོ་གནང་མཁན་ཞིག་རེད། དེ་འདྲ་སོང་ཙང་ཨ་ནི་ཁོང་ད་དགོངས་པ་རྫོགས་པ། རྒྱལ་བ་རིན་པོ་ཆེ་ལ་སྙན་གསན་ཞུས་པའི་རྗེས་ལ་ཨ་ནི་རྒྱལ་བ་རིན་པོ་ཆེ་གིས་ཨ་ནི་ཁོང་གི་ནང་མི་བུ་ཕྲུག་ལ་ཨ་ནི་ཐུགས་གསོའི་བཀའ་ཡིག་ཅིག་བསྩལ་བ་རེད། དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ལྕམ་དམ་པ་ཁོང་རྣམ་གཉིས་ནི་དུས་ཡུན་རིང་པོ་ནས་ཐུགས་འབྲེལ་དམ་ཟབ་ཡོད་པ་མ་ཟད། བོད་དོན་ཐོག་ལ་ཡང་ཡུན་རིང་རྒྱབ་སྐྱོར་གནང་མཁན་ཞིག་ཡིན་པ། དེ་དང་ཕྱོགས་མཚུངས་རྒྱ་ནག་གི་དཔོན་རིགས་དང་ལྕམ་དམ་པ་ཁོང་སྐུ་སྒེར་གྱི་འབྲེལ་ལམ་གྱི་ཐོག་ནས་བོད་དོན་དཀའ་རྙོག་སེལ་ལ་འབད་བརྩོན་དུ་མ་གནང་བ་སོགས་འཁོད་ཡོད་པ་དྲུང་ཆེ་འཆི་མེད་རིག་འཛིན་ལགས་ཀྱིས་མུ་མཐུད་གསུངས་གནང་དོན། བཀའ་ཡིག་གི་ནང་དོན་དེ་ཨ་ནི་ད་ལྕམ Dianne Feinstein མཆོག་ཨ་ནི་གི་མི་ཚེ་དེ་དེ་མི་ཚེ་ཧྲིལ་པོ་ད་ཨ་རིའི་གཞུང་དམངས་གི་ཞབས་འདེགས་ཞུས་ཏེ་ཨ་ནི་ད་གང་ལྟར་མི་ཚེ་དོན་དང་ལྡན་པ་ཨ་ནི་མཐའ་འཁྱོལ་བ་ཡག་པོ་ཞེ་པོ་ཅིག། བྱུང་ཡོད་རེད་ཟེར་གྱི་བཀའ་གནང་ཡོད་རེད། གཞན་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀྱང། བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་ཞུས་ཏེ་ལྕམ་དམ་པ་ཁོང་སྐུ་ཚེ་མ་ཟིན་པའི་ཡིད་སྐྱོའི་གནས་ཚུལ་བྱུང་བར་ཤུལ་ལུས་ལྟོས་བཅས་ཡོངས་དང་དེ་བཞིན་རྒྱལ་སྤྱི་དང་ཨ་རིའི་གྲོས་ཚོགས་སོགས་ནས་ཁོང་ལ་དགའ་མོས་གནང་མཁན་ཡོངས་ལ་ཐུགས་གསོ་ཡོད་ཅེས་དམ་པ་ཁོང་གི་བུ་མོ Katherine Feinstein ལགས་ལ་ཐུགས་གསོའི་ཕྱག་ཡིག་གནང་ཡོད་པ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་བཀོད་གནང་འདུག་ལ་ལྕམ་དམ་པ་ཁོང་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་རྗེ་ཆེན་པོ་གནང་སའི་གྲོགས་པོ་ཞིག་ཡིན་མ་ཟད་ཨ་རིའི་ནང་གལ་ཆེའི་མི་སྣ་ཞིག་ཀྱང་ཡིན་པས་ཁོང་གིས་བོད་མི་རིགས་དང་བོད་པའི་རྩ་དོན་ལ་རྒྱབ་སྐྱོར་ཡུན་རིང་གནང་མཁན་ཞིག་ཡིན་པ་མ་ཟད། དམིགས་བསལ་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འགྲོ་བ་མིའི་རིགས་ལ་ཕུལ་བའི་བླ་ན་མེད་པའི་མཛད་རྗེས་ལ་ངོས་འཛིན་གྱིས་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་ཀྱི་ཐོག་ལ་ཡང་བྱས་རྗེས་རླབས་ཆེན་བཞག་གནང་ཡོད་པ་སོགས་འཁོད་གནང་འདུག།
རྣམ་པ་ཚོ་མུ་མཐུད་ནས་ང་ཚོ་དེ་རིང་གི་བརྗོད་གཞི་གཉིས་པ་ལ་གསན་གཟིགས་གནང་རོགས། དེ་རིང་ང་ཚོ་གི་བརྗོད་གཞིའི་ཐོག་ལ་སྐུ་མགྲོན་ཡིན་ན་ད་འདི་ག་ཨ་རིའི་རྒྱལ་ས་ཝཱ་ཤིང་ཐན་ནང་དུ་རྟེན་གཞི་བྱས་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཞིབ་འཇུག་སྡེ་ཚན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས་གདན་འདྲེན་ཞུས་ཡོད། བུ་ཆུང་ལགས་དེ་རིང་ང་ཚོའི་བརྙན་ལེན་ཁང་ནང་དུ་ཕེབས་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ད་བདུན་ཕྲག་གོང་མའི་རེས་གཟའ་པ་སངས་ཉིན་ལ་ད་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་གི་དམངས་གཙོའི་ཚོགས་པའི་འཐུས་མི།

ཁ་ཞེ་གཉིས་མེད་ཐོག་ནས་དངོས་ཤུགས་བརྒྱུད་གསུམ་ཐོག་ནས་རྒྱབ་སྐྱོར་གང་ཐུབ་ཡར་བསྡུ་བ་དང་ཐབས་ཤེས་གནང་བ་དང་ཕྱག་ལས་གནང་བ་དེ་རྒྱ་ཆེ་བ་དང་ད་རང་དེ་ཆར་དེའི་རྐྱེན་པས་བོད་གནད་དོན་དེ་ལ་དཔེར་ན་ད་ལྟ་ཨ་རིའི་གྲོས་ཚོགས་ནང་ལོགས་ནས་ཁྲིམས་གཏན་འབེབས་གནང་བ་དེ་ཚོ་ཚང་མ་ཁོ་རང་གི་བྱས་རྗེས་ཅིག་ཆགས་ཏེ། གཉིས་པ་དེ་ལ། བོད་ཀྱི་ཆབ་སྲིད་ཀྱི་དཀའ་རྙོག་སེལ་ཡག་དོན་དག་ལ་རྒྱལ་བ་རིན་པོ་ཆེ་ཀྱི་དགོངས་བཞེད་ལ་ཡང་བསྐྱར་ཡང་ཁོང་དང་ཁོང་གི་སྐུ་ཟླ། དམ་པ་ད་རི་ཅཌ་བྷ་ལམ་ཁོང་རྣམ་པ་གཉིས་ཀྱིས་རྒྱ་ནག་གཞུང་མཉམ་དུ་འབྲེལ་བ་གནང་རྗེས་གང་ལྟར་བོད་ཀྱི་གནད་དོན་འདི་ལ་ཅིག། ཐབས་ལམ་ཡོང་ཐུབ་ཡག་གི་འབད་བརྩོན་གནང་ཡག་དེ་ཡང་བྱས་རྗེས་ཅིག་ཆགས་ཏེ་དེའི་ཐོག་ལ་ཁོ་རང་ནུས་པ་ཅིག་སྟོན་པར་བྱུང་ཡོད་རེད་ད་བྱས་རྗེས་ཡག་པོ་བྱུང་ཡོད་མེད་མ་ཤེས། གསུམ་པ་དེ་ལ་བོད་མིའི་བདེ་དོན་ཐོག་ལ་ད་བོད་ཕྱི་ནང་གཉིས་ཀྱི་བོད་མིའི་བདེ་དོན་ཐོག་ལ་ཁོང་གིས་ད།

བོད་ཀྱི་གནད་དོན་ཐོག་ལ་ཀྱང་ཨ་རི་གཞུང་ནས་རྒྱབ་སྐྱོར་ཡོང་ཡ་དེ་རྩ་འཛུགས་བཟོ་ཐུབ་པ་བྱས་ད་སྐུ་མདུན་གྱི་དེ་གསུང་འཕྲིན་ནང་ལའང་མ་གཞི་ད་ག་རང་བཀའ་གནང་ཡོད་པ་ཡིན་དུས་ད་ག་རང་གནང་རྗེས་དེ་ད་དེ་ནས་བཟུང་སྟེ་ཨ་མི་རི་ཀའི་ནང་ལོགས་ལ་ཆབ་སྲིད་ཀྱི་ཚོགས་པ་སུས་གྲོས་ཚོགས་ཟིན་ཡིན་མིན་མ་ལྟོས་པར་སྲིད་འཛིན་སུ་ཡིན་མིན་མ་ལྟོས་པར་ཨ་མི་རི་ཀ་གཞུང་ང་ཚོ་བོད་དོན་ལ་ཅིག་གནང་དགོས་ཡ་ཁ་ཤས་ཅིག་མུ་མཐུད་ནས་གནང་དགོས་ཡ་ཆགས་པ་རེད་དཔེར་ན་གོ་ས་མཐོ་ཤོས་གཅིག་གིས་ཨ་རིའི་ཕྱི་སྲིད་ལས་ཁུངས་ནང་ལ་དམིགས་བསལ་འབྲེལ་མཐུད་སྐུ་ཚབ་ཟེར་ཅིག་བསྐོ་དགོས་ཡ་དེ་ཁྲིམས་དེ་རང་གིས་གཏན་འབེབས་བྱས་བྱས་བཟོས་ཚར་བ་ཅིག་ཆགས་ཐལ། གཉིས་པ་དེ་ཉིས་སྟོང་བདུན་ལོར་རྒྱལ་བ་རིན་པོ་ཆེ་ལ་གསེར་གྱི་གཟེངས་རྟགས་གྲོས་ཚོགས་ཀྱིས་ཕུལ་དགོས་འབུལ་བཞེས་བྱེད་དགོས་རྒྱུ་མཚན་འདི་གནད་འགག་ག་རེ་ཟེར་ན་འདིས་རྐྱེན་པས་རྒྱལ་བ་རིན་པོ་ཆེ་གི་མཛད་པ་འཕྲིན་ལས་ལ་ཨ་རིའི་གྲོས་ཚོགས་དང་ཨ་རིའི་མི་མང་གིས་ཅིག་ཆེ་བསྟོད་ཞུ་ཡ་དང་འདི་ལ་ཅིག་ཡང་རམ་འདེགས་ཞུ་ཡ་གི་མངོན་གསལ་དོད་ཤོས་ཀྱི་ཁྲིམས་ཅིག་ཆགས་ཏེ་ད་དེ་ཚོས་ད་ཁོང་དང་དེ་མིན་པ་གཞན་མང་པོ་ཞིག་གིས་ཁོང་གི་གྲོས་ཆོད་མང་པོ།

གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་རྒྱལ་བ་རིན་པོ་ཆེ་མཇལ་འཕྲད་ཞུས་ཚར་བའི་རྗེས་ལ་ཁོང་ལ་ཅིག་སྐུ་མདུན་ལ་ད་དད་གུས་ད་དད་པ་ཟེར་དགོས་རུང་ཆོས་ཕྱོགས་ནས་དད་པ་གང་ཡང་མེད་པ་ཡིན་ནའང་གང་ཟག་གཉིས་ཀྱི་འབྲེལ་བ་དེ་ཞེ་པོ་ཅིག་ཟབ་པོ་ཡིན་པ་ཅིག་ཁོ་རང་རང་གིས་ངོ་སྤྲོད་བྱེད་ཅིང་སྐུ་མདུན་གྱི་དགོངས་གཞི་ལ་སྒྲུབ་ཐུབ་ཡག་གི་ནུས་པ་ཅིག་སྟོན་ཐུབ་ཡག་འབད་བརྩོན་གནང་འདིས་ད་ལྟ་བོད་རྒྱ་འབྲེལ་མོལ་གནད་དོན་ཐོག་ལ་ཡིན་ནའང་ད་ག་རང་ད་ངས་དེ་ཅིག་དངོས་སུ་རིན་པོ་རྒྱ་རི་རིན་པོ་ཆེ་དམ་པ་ཁོང་མཉམ་དུ་ང་ཚོ་ཚོགས་འདུར་བཅར་དུས་གསལ་པོ་ཞེ་པོ་ཅིག་ཧ་གོ་གི་འདུག་ད་ལྟ་འདི་ད་གིན་གོང་དུ་ཞུས་པའི་ནི་སྒྲོམ་གཞི་དོན་དག་གསུམ་འདི་ཚོའི་འོག་ལ་ཚུད་བསྡད་པ་གཅིག་ཆགས་ཏེ། རྒྱུན་དུ་རྗེས་འདེད་ཞུས་བྱས་བག་ཆགས་ཆེན་པོ་ཆགས་པ་ཡིན་ནའང་འདིའི་རྗེས་ལ་རྗེས་འདེད་ཞུ་མཁན་ཅིག་མེད་པ་ཡིན་ན། ད་ལྕམ། ཕན་ཚ་ཙམ་མ། གྲོས་ཚོགས་འཐུས་མི་སུ་ཡིན་ནའང་རེད་དེ་མ་ཚད། གཞུང་དབུ་ཁྲིད་སུ་ཡིན་ནའང་ཁོང་ཚོ་གི་ལས་དོན་ཐོག་ལ་མུ་མཐུད་ནས་ནུས་པ་བཏོན་ཐུབ་ཀྱི་མ་རེད་འདི་འདྲའི་ཐོག་ལ་རྒྱ་རི་རིན་པོ་ཆེ་དམ་པ་ཁོང་གིས་རྒྱུན་དུ་གི་རྗེས་འདེད་ཞུས་པའི་གང་ཟག་ད་ལྕམ། ཕན་སི་ཊན་ལྟ་བུ་ཡིན་པ་ཡིན་ནའང་ཅིག། རྗེས་དེ་ཤོས་ཀྱི་ཁོང Feinstein དང་སྐུ་ཟླ་མཉམ་དུ་རྒྱ་རི་རིན་པོ་ཆེ་སྒེར་གྱི་ཐོག་ནས་འབྲེལ་བ་ཤུགས་ཆེན་པོ་ཞེ་པོ་རེད། གཞུང་གི་གནད་དོན་ཐོག་ལས་ནས་ཞེ་དྲག་ཅིག་བརྒྱབ་རྒྱུ་ཡིན་ཏེ་ཁོང་གིས་ད་ལྕམ Feinstein ཐོག་ནས་རྒྱ་ནག་གི་དེ་སྐབས་དབུ་ཁྲིད་ཅང་ཙེ་མིན་ཁོང་རང་ཚོ་དེ་སྔའི་འབྲེལ་བ་འདི་བེད་སྤྱོད་བྱས་བྱས་སྐུ་མདུན་གྱི་བཀའ་ཡིག་དེ་ཚོ་ཕར་ཕུལ་བ་མ་ཚད། སྐུ་མདུན་གྱི་དགོངས་པ་འདི་རླབས་ཆེན་ཡིན་པ་བཅས་ཕར་འགྲེལ་བཤད་ཞུ་ཐུབ་པ་འདི་འདྲ་རང་བྱུང་སྟེ་ཆ་དེ་ཞིག།
ལགས་སེ་ད་གོང་དུ་བུ་ཆུང་ལགས་ཀྱིས་གསུངས་པ་བྱས་ན་ད་ལྕམ་སྐུ་དམ་པ་མཆོག་ད་གོང་ས་མཆོག་དང་མཇལ་འཕྲད་བྱུང་ཡ་དེ་ཐོག་མ་དེ་ལ་ད་ཁོ་རང་གི་སྐུ་ཟླ་བརྒྱུད་ནས་འབྲེལ་བ་བྱུང་ཡོད་ས་རེད་དམ་དེ་ལ་ད་ཅིག་སྐུ་ཁོ་རང་གི་སྐུ་ཟླ Richard Blum དེ་ངོ་སྤྲོད་བྱས་ན་ད།
Richard Blum མཆོག་ཁོང། སྤྱིར་བཏང་ཧི་མ་ལའི་རི་ལ་འཛེག་ཡག་འདི་འདྲའི་གི་གནད་དོན་ཐོག་མཉེས་པོ་ཡོད་པ་དང་ཧི་མ་ལའི་རི་རྒྱུད་མི་ལ་དཔེར་ན་འདི་འདྲའི་མཉེས་པོ་ཡོད་པ་འདི་འདྲའི་རྐྱེན་པས་བལ་ཡུལ་ཡང་སྲིད་ཕལ་ཆེར་བལ་ཡུལ་མི་ལ་ད་ལྟ་ཤར་པ་གཙོ་བོ་བྱས་པའི་ཁོང་ཚོ་ལ་ཡ་ཅིག་ཞེ་པོ་ཅིག་མཐུན་འགྱུར་རོགས་རམ་གནང་ཡག་འདི་ཡོད་རེད་འདི་འདྲའི་བརྒྱུད་བྱས་བོད་པའི་ཐོག་ལ་དོ་སྣང་སླེབས་བྱས་བོད་པའི་ཐོག་ལ་དོ་སྣང་སླེབས་ཡོད་དུས་ཁོང་ཡང་ཚོང་འབྲེལ་ཚོང་པ་ཆེན་པོ་ཅིག་འདུག་རྒྱ་ནག་ལ་ཡ་ཚོང་འབྲེལ་ཞེ་པོ་ཡོད་དུས་ཁོང་ལྟ་བུ་ཅིག་གིས་ཡང་ལྕམ Feinstein མཉམ་དུ་ཁོང་གི་ཚོང་གི་འབྲེལ་བ་ཡོད་པའི་ལས་དོན་ཐོག་ནས་ཅིག་རྒྱ་ནག་ལ་ཕྱིན་པའི་སྐབས་ལ་ག་དུས་ཡིན་ན་བོད་ཀྱི་གནད་དོན་བསླང་ཡག་བསླང་ཆོག་པ་དང་དེ་ཙམ་མ་ཟད་ཚུར་ཕེབས་བྱས་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་མཉམ་དུ་བཀའ་བསྡུར་གནང་བྱས་ག་རེ་གནས་ཚུལ་ག་རེ་བསླང་དགོས་ཀྱི་ཡོད་མེད་དེ་ཚོའི་ཐོག་ལ་གྲོས་བསྡུར་གནང་བྱས་གང་ལྟར་རྒྱ་ནག་ནང་ལོགས་ལ་རེད་ཕྱི་ལོགས་གང་དག་གནད་དོན་མང་པོ་ཅིག་ལ་ཁོང་གི་འབྲེལ་བ་ཡོད་མཁན་དེ་ཚོ་བོད་ཀྱི་གནད་དོན་ལ་རྒྱབ་སྐྱོར་ཡོང་ཐུབ་ཡ་འབད་བརྩོན་གནང་མཁན་ཅིག་ཆགས་བསྡད།

San Francisco གྲོང་ཁྱེར་གྱི་སྤྱི་ཁྱབ་ཡིན་པའི་ཆ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལ་སྐུ་མདུན་ཆིབས་བསྒྱུར་གནང་པའི་སྐབས་ལ San Francisco ལ་དེ་འདྲའི་ཞབས་ཕྱི་གང་ལྟར་འདི་འདྲ་བྱས་བྱས་གནས་ཚུལ་བྱུང་པ་ཅིག་ཆགས་ཀྱི་རེད།
ལགས་སེ་ད་ལྕམ་སྐུ་དམ་པ་མཆོག་ཡིན་ན་ད་གཙོ་བོ་དེ་ད་བོད་རྒྱ་གྲོས་མོལ་གྱི་དཀའ་རྙོག་སེལ་ཐབས་དེ་དེ་ཐད་ལ་ད་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཅིག་ཡིན་ས་རེད་ལྷག་པར་དུ་ད་ཁོ་རང་རྒྱ་ནག་གི་སྐབས་དེ་དུས་ཀྱི་འགོ་ཁྲིད་ཅང་ཙེ་མིན་གྱི་ད་སྒེར་གྱི་འབྲེལ་བ

གཞུང་གི་ནང་ལོགས་ལ་མཛད་གཙོ་རྣམ་པ་རེད་དེ་ཨ་མི་རི་ཀ་ལ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་རེད་གང་ལྟར་དེ་ཚོ་ཚང་མ་ལ་གང་ལྟར་གནས་ཚུལ་མང་པོ་ཅིག་གསལ་པོ་བྱེད་ཐུབ་ཡག་གི་དོན་དག་ལ་ཨེ་ཡང་དེ་ཚོ་མཉམ་དུ་ཡང་གང་ཟག་གཞན་དེ་འདྲས་ད་ལྟ་ང་ཚོ་ཅིག་ད་གཟན་ཕྱི་དྲུང་ཆེན་མོ་ཨོ་ཡེ་ཁ་ཤས་དེ་འདྲས་ཡོད་རེད་ཁོང་རྣམ་པ་ཚོ་གི་ཅིག་ནུས་པ་དེ་བེད་སྤྱོད་བྱས་བྱས་འབྲེལ་མོལ་ཐོག་ལ་ད་ཁོང་རྣམ་པ་ཚོ་གི་ལྕམ Feinstein དང Richard Blum རྣམ་པ་ཚོ་གི་འདི་གནས་ཚུལ་ཕར་ཚུར་ཅིག་བསམ་ཚུལ། འཁྱེར་ཐུབ་ཡག་དེ་འདྲའི་ལས་དོན་སྤེལ་ཏེ་དེ་འདྲའི་རྐྱེན་པས་དཔེར་ན་རྒྱ་ནག་གཞུང་གི་ཕྱོགས་ནས་ཅང་ཙེ་མིན་གྱིས་གཙོ་བྱས་ནས་བོད་ཀྱི་སྲིད་བྱུས་ཐོག་ལ་ཁོ་རང་འགྱུར་བ་གཏོང་ཡག་ཐབས་ཤེས་ཞེ་པོ་གནང་བ་རེད། ཐོག་མ་ཉིད་དེ་དཔེར་ན་ད་ང་ཚོས་ཡོངས་གྲགས་ཀྱི་འཐབ་ཕྱོགས་གཅིག་གྱུར་ཟེར་འདི་བརྒྱུད་གྲོས་མོལ་གྱི་ཐོག་ནས་བྱེད་ཡ་དེ་ཚོའི་འབད་བརྩོན་གནང་བ་རེད།
ལགས་སེ་ད་མཐའ་མ་དེ་ལ་ཡང་དེ་འབད་བརྩོན་ཕྱོགས་གཉིས་ནས་མང་པོ་ཅིག་གནང་ཡོད་རེད་དེ་ད་མཐའ་མ་དེ་ལ་ད་བོད་རྒྱ་དཀའ་རྙོག་སེལ་ཡ་གི་ཐབས་ལམ་དེ་ད་ག་རེ་འདོད་པ་འདོད་པ་ཁེངས་ཡ་ཅིག་དེ་འདྲ་བྱུང་མི་འདུག་དེའི་རྒྱུ་མཚན་རྒྱུ་རྐྱེན་དེ་ག་རེ་ལ་ཐུག་ཡོད།

དེ་ནས་རྒྱ་ནག་གཞུང་ལ་ཆབ་སྲིད་ཀྱི་གདེང་ཚོད་དེ་དང་སྤོབས་པ་དེ་ད་ལྟ་དེ་མེད་དོ། བོད་ཀྱི་གནད་དོན་འདི་རྙོག་དྲ་ཚ་པོ་ཡིན་པ་དཔེར་ན་དེ་སྐབས་གཅིག་ཏུ་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ཧུའུ་ཡའོ་པང་གི་གནས་ཚུལ་ཐོག་ནས་ཧ་གོ་རོགས་བོད་ཀྱི་གནད་དོན་ལག་པ་འཆང་བའི་རྐྱེན་གྱིས་ཁོང་གི་ད་རྒྱུ་མཚན་གཅིག་དེའི་རྐྱེན་པས་ཁོང་གི་གནས་དབྱུང་ཕྱིན་པ་རེད་ད་ཅང་ཙེ་མིན་གྱིས་སྐུ་ངལ་ཁྲེལ་གྲོགས་བྱས་ཡོད་པ་ཡོད་སྲིད་གི་རེད་དེ་ཡིན་དུས་བོད་ཀྱི་གནད་དོན་འདི་ཚབས་ཆེན་པོ་འདི་འདྲའི་རྗེས་མ་ཅིག་འགྱུར་བ་བཏང་ཡ་ལ་རྒྱ་ནག་གཞུང་ལ་ལས་སླ་པོ་ཅིག་བེད་སྤྱད་ཡིན་ས་མ་རེད། ལགས་སོ་ད་གོང་དུ་བུ་ཆུང་ལགས་ཀྱིས་དེ་གསུངས་སོང་ད་ལྕམ་སྐུ་དམ་པ་མཆོག་ཡིན་ན་ད་ཁོ་རང་གི་མཛད་རྗེས་ནང་ལོགས་ལ་གཙོ་བོ་གཅིག་དེ་ད་བོད་མིའི་བདེ་སྡུག་ལ་ཐུགས་སྣང་གནང་མཁན་དེ་འདྲ་གཅིག་རེད་དེ་འདྲ་གསུངས་སོང་དེ་ཡིན་དུས་ད་དཔེ་མཚོན་ཞིག་ཞུས་པ་ཡིན་ན་སྔ་མ་ད་བོད་མི་ཁག་ཅིག་བལ་ཡུལ་ནང་ཡོད་མཁན་བོད་མི་ཁག་ཅིག་རྒྱ་ནག་ལ་ཕར་ལོག་བཏང་ཡ་དེ་ཁོ་རང་བལ་ཡུལ་གཞུང་ལ་ཅིག་ཁར་ཐུག་དེ་འདྲ་ཡི་གེ་བཏང་རྗེས་དེ་དེ་འདྲ་ཉེན་ཁ་དེ་སྐྱོབ་ཐུབ་ཡོད་ས་རེད་དེ་ཚོའི་ཅིག་ངོ་སྤྲོད་ལ་བྱེད་ན་རེད་ད། དེ་ཉིས་སྟོང་གསུམ་ལོའི་གནས་ཚུལ་རེད་ད་དེའི་དཔེ་མཚོན་གཅིག་དེ་ཡིན་གོ། བལ་ཡུལ་ལ་སྤྱིར་བཏང་ཁོང་སྐུ་ཟླ Richard Blum བརྒྱུད་ནས་རེད་ཡང་བརྒྱ། ཁོང་རྣམ་གཉིས་ཀ་ཞེ་དྲག་མཉེས་པོ་ཡོད་མཁན་ལུང་པ་ཅིག་རེད་བལ་ཡུལ་མི་མང་ལ་བདེ་སྡུག་ལ་གཟིགས་ཐུབ་མཁན་གཟིགས་མཁན་ཅིག་རེད་བལ་ཡུལ་ལ་ག་དུས་ཡེ་མེད་ཤ་ཚ་ཅིག Richard Blum ལྟ་བུ་ཡིན་ན་བལ་ཡུལ་གཞུང་གི་དེ་རེད་ད། ད་དབྱིན་ཇི་ནང་ལ Honorary Consul ཅིག་རེད་སྐུ་ཚབ་ཀྱི་འདི། ཕར San Francisco ལ་སྐུ་ཚབ་གནང་མྱོང་བལ་ཡུལ་ལ་དོགས་ཤ་ཚ་ཡོད་རེད་ཡིན་པ་ཡིན་ན་བལ་ཡུལ་གཞུང་གིས་ཉིས་སྟོང་གསུམ་ལོ་ལ་ད་བོད་མི་བཅོ་བརྒྱད།

ཁྲིམས་དེ་ངའི་བཀའ་དབྱིངས་ཡིན། འདིས་བྱས་པའི་རྐྱེན་གྱིས་བལ་ཡུལ་གཞུང་གི་ཕྱི་སྲིད་དྲུང་ཆེ་ཆེ་མངགས་སྒྲི་སིལ་བྷེ་ལྕམ་ཕེ་ལོ་ཧྥན་ཧྲི་ལྗེ Feinstein ལ་ཕྱག་བྲིས་ཅིག་ད་ཕུལ་ཡོད། བོད་མིའི་གནད་དོན་ཐོག་ལ་བལ་ཡུལ་གཞུང་གི་ཁས་ལེན་འདི་འདྲ་ཡིན་ཟེར་ཡ་ཅིག་འདི་གང་ལྟར་འདི་འདྲ་ལྟ་བུ་ཡིན་པས་ལྕམ Feinstein གྱིས་ཅིག་ད་བོད་མིའི་བདེ་དོན་ཐོག་ལ་དངོས་གནས་བྱས་པ་ན་ཁོང་བལ་ཡུལ་རྒྱལ་ཁབ་ལ་ཤ་ཚ་ཡོད་མཁན་ཅིག་འདོད་བོད་མི་བཅོ་བརྒྱད་ཀྱི་དོན་དག་ལ་དོ་ཁུར་ཅིག

ཨ་རིའི་ནང་ལོགས་ལ་བོད་ཀྱི་བོད་དོན་ཐོག་ལ་རྒྱབ་སྐྱོར་དེ་ག་ལ་གང་འཚམ་གྱི་རྩ་འཛུགས་བཟོ་ཐུབ་པ་འདི་ད་ཤུགས་རྐྱེན་ཆེ་ཤོས་དེ་བཟང་པོའི་ཤུགས་རྐྱེན་ཆགས་ཐུབ། ད་ཡིན་པ་ཡིན་ན་དེ་དང་ཆབས་ཅིག་ལྕམ་ད་ལྕམ Feinstein ལྟ་བུ་ཅིག་བོད་ཐོག་ལ་གཏིང་གི་ཤ་ཚ་ཡོད་པ་ཙམ་མིན་པ་དངོས་སུ་ལག་ལེན་གནང་ཐུབ་མཁན་གང་ཟག་དེ་ཨ་རིའི་གྲོས་ཚོགས་ཉུང་བར་འགྲོ་དགོས། སྔོན་མའི་རྩ་འཛུགས་འདིའི་རྐྱེན་པས། རྒྱབ་སྐྱོར་ཉུང་འགྲོ་གི་མ་རེད་དེ་རྒྱབ་སྐྱོར་དེ་ལས་ཡག་ག་འགྲོ་ཐུབ་ཡག་གི་ཐབས་ཤེས་ཏེ། སྔ་མ་ལས་ཁ་རུ་འགྲོ་ཡག་དང་སྔ་མ་ལས་ཅིག་གཏིང་ཟབ་པར་འགྲོ་དགོས་ཡག་ཅེས་ཆ་འདོགས་དེ་ཚོའི་ཐོག་ལས་ན་ད་ཁོང་ལྟ་བུ་ཅིག་གང་ཟག་ཅིག་མེད་དུས་དེ་ལ་བབ་པའི་ཡང་ང་ཚོ་ལ་ཅིག་ད་སྐུ་ངལ་ཐོད་པ་དེ་ད་འདི་ཆགས་བསྡད་ཀྱི་རེད།

ཡག་རོམ་གྱི་སྐུ་ཚབ་དོན་གཅོད་ཁང་དང་ང་ཚོའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་མཉམ་དུ་དེ་བཀའ་བསྡུར་གནང་ཡག་གི་དོན་དག་གཙོ་བོ་གཅིག་དེང་སང་འདི་ཆགས་བསྡད་ཡོད། གྲོས་ཚོགས་ནང་ལོགས་དང་ཨ་རིའི་གཞུང་ནང་ལོགས་བོད་ཀྱི་ཐོག་ལ་རྒྱབ་སྐྱོར་དེ་ལ་མ་འོངས་པའི་དུས་ཚོད་ལ་ཅིག་མུ་མཐུད་དེ་གནས་ཐུབ་ཡ་དང་ཡར་རྒྱས་འགྲོ་ཐུབ་ཡ་ལ་ག་རེ་གནང་གི་འདུག་གྲོས་ཚོགས་འཐུས་མི་གསར་པ་མང་པོ་ཕེབས་སྐོར་གྲོས་ཚོགས་ལ་འགྱུར་བ་འགྲོ་སྐོར་གྲོས་ཚོགས་ཀྱི་ཆབ་སྲིད་ལ་འགྱུར་བ་འགྲོ་སྐོར་ད་འདི་ཚོའི་ཐོག་ལ་ང་ཚོ་དགོངས་པ་བཞེས་དང་བཞེས་བཞིན་པ་རེད་དེ་ཡིན་དུས་ད་ལྟ་ཁྲིམས་འཆར་གསར་པ་དེ་འབད་རྩོལ་འདི་འདྲའི་ཐོག་ནས་གཅིག་རེད་ཨ་རིའི་གྲོས་ཚོགས་ནང་ལ་ཡོད་པའི་བོད་ཐོག་ད་ལྟ་ཁྲིམས་འཆར་གསར་པ་དེ་དང་འདི་གཏན་འབེབས་བྱུང་ཐུབ་པ་ཡིན་པ་ཡིན་ན་ཡང་ང་ཚོ་ཅིག་རྒྱབ་སྐྱོར་ཐོབ་པ་རག་ཡོད་དོ་འདིའི་བརྒྱུད་ནས་ཡང་གྲོས་ཚོགས་འཐུས་མི་གསར་པས་ཅིག་ང་ཚོ་དོ་སྣང་བྱེད་ཡ་གི་ཆགས་ཐུབ། གཉིས་པ་འདི་ལ་ཨ་མི་རི་ཀ་ཡོད་པའི་ཨ་རིའི་མི་སེར་ཡིན་པའི་བོད་མི་ཚོས་ཀྱི་ནུས་པ་དེ་མུ་མཐུད་ཅིག་བཏོན་ཐུབ་ཡ་ད་འདི་གནད་འགག་ཆེ་ཤོས་ཆགས་ད་ལྟ་བར་དུ་གྲོས་ཚོགས་ལྕམ་ཧྥན་སན་ལྟ་བུ་ཡིན་ནས་རེད་ལྕམ་པེ་ལོ་སི་ལྟ་བུ་ཡིན་ནས་གཞན་ཁོང་ཚོ་ཡིན་ན་ཁོང་ཚོར་བོད་དོན་རྒྱབ་སྐྱོར་བྱེད་གཙོ་བོ་འདི་ནི་བརྩེ་བ་དེ་དང་ཤ་ཚ་དེ་འདྲའི་རྐྱེན་པས་རེད། ད་ཡིན་པས་ནས་ཨ་རིའི་ནང་ལོགས་ཆབ་སྲིད་ཀྱི་རྒྱབ་སྐྱོར་མུ་མཐུད་གནས་ཐུབ། དེ་ཚོའི་མཉམ་དུ་སོ་སོའི་འོས་ཤོག་གི་ཅིག་འོས་འཕེན་གྱི་མི་མང་གི་རྒྱབ་སྐྱོར་དེ་ཅིག་གནད་འགག་ཅིག་རེད་དེ་བར་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་ཀྱི་གནད་དོན་ཐོག་ལ་གང་ཡང་ཤེས་ཀྱི་མེད་པས་ནས་སོ་སོའི་རྒྱབ་སྐྱོར་བྱེད་མཁན་མི་མང་དེ་ཚོས་ཀྱི་དེ་འབོད་སྐུལ་ཞུ་གི་ཡོད་ཙང་བྱེད་ཐུབ་ད་དེ་ང་ཚོ་ཨ་མི་རི་ཀའི་བོད་མི་ཚོས་ཀྱི་ད་ལྟ་གང་ལ་གང་འཚམ་བཟོ་ཐུབ་བོ་དེ་བས་ཁྲིམས་འཆར་གཅིག་གཉིས་དག་ཅིག་གྲོས་ཆོད་དེ་ལ་ཁོང་ཚོས་ནུས་པ་བཏོན་ཡོད། དེ་བོད་མི་ཚོའི་ནུས་པ་དེ་མང་བ་བཏོན་ཡའི་ཆེད་ཨ་རིའི་མི་སེར་ཡིན་པའི་ཐོབ་ཐང་དེ་བེད་སྤྱོད་བྱས་ཆེད་འདི་གནང་པ་ཡིན་ན་མ་འོངས་པ་ལ་ང་ཚོ་ཡང་ཅིག་ད་ལྟའི་སྟོང་ཆ་དེ་སྟེ་བཀང་ཐུབ་ཡག་རེ་བ་དེ་ཡོད་རེད། ལགས་སེ། ད་ལྕམ་སྐུ་དམ་པ་མཆོག་ཡིན་ན་ད་ཨ་རིའི་གྲོས་ཚོགས་ནང་ལོགས་ལ་ད་ཧ་ལམ་ལོ་སུམ་ཅུ་ལྷག་ཙམ་ཅིག་ཁོ་རང་ད་ཐུགས་འགན་བཞེས་འདུག་དེ་ཡིན་དུས་ཅིག་བོད་དོན་སྐོར་ལ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཅིག་ཡིན་པའི་ཆ་ནས་ད་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ད་བོད་དོན་སྐོར་ལ་རྒྱབ་སྐྱོར་གནང་མཁན་གང་ལ་གང་འཚམ་ཡོད་རེད་ད་དེ་ཚོས་འཐུས་མི་གཞན་པ་དེ་ཚོ་ལ་ཁོ་རང་གི་ཤུགས་རྐྱེན་ཟེར་ན་རེད

ཁོང་ལྟ་བུ་ཅིག་ལྕམ་ཧྥན་སན་ལྟ་བུ་ཞེ་དྲག་ཅིག་ཤུགས་ཆེན་པོ་དོ་སྣང་གནང་མཁན་ཡིན་དུས་གྲོས་ཚོགས་འཐུས་མི་གཞན་འདི་ཚོས་ད་ང་ཚོས་བོད་དོན་ཐོག་ལ་ཕལ་ཆེར་ང་ཚོས་དོ་སྣང་མ་བྱས་ནའི་འགྲིག་གི་ཡོད་གང་ཡིན་ཟེར་ན་ལྕམ་ཧྥན་སན་ལྟ་བུ་གང་ཟག་ཅིག་གིས་རྒྱབ་སྐྱོར་བྱེད་བཞིན་པ་རེད་ཟེར་མཁན་བཟོ་འདྲ་དེ་འདྲས་ད་འདི་ང་ཚོས་ཡང་བསྐྱར་ད་གདོང་ལེན་བྱེད་བྱས་དྭངས་གཙང་ད་ཅིག་གྲོས་ཚོགས་འཐུས་མི་གསར་པ་གང་ཐུབ་ཐུབ་ཅིག་ང་ཚོས་ལས་འཆར་འདི་ཚོར་རྒྱབ་སྐྱོར་ཡོང་ཐུབ་ཡའི་འབད་བརྩོན་འདི་ཞུ། ལགས་སེ། ད་སྤྱི་བཏང་ད་བོད་རྒྱ་གྲོས་མོལ་དེ། ཕལ་ཆེར་ཉིས་སྟོང་བཅུ་བཅུ་ལོ་ནས་ད་མཚམས་ཆད་བསྡད་འདྲ། བཅུ་ཐམ་པ་ནས་མཚམས་ཆད་པ་རེད། དེའི་སྒང་ལ་ད་ཉིས་སྟོང་བཅུ་བདུན་ལོ་ནས་གོང་ས་རྒྱལ་བ་རིན་པོ་ཆེ་ད་ཨ་རི་དང་ནུབ་ཕྱོགས་ལ་ཆིབས་བསྒྱུར་གནང་གི་ཡོད་མ་རེད་དེ་ཡིན་དུས་ཅིག་ད། ག་རེ་ཟེར་ད་ཨ་མི་རི་ཀ་ནང་ལོགས་ཨ་རིའི་གཞུང་གི་བོད་དོན་སྐོར་ལ་རྒྱབ་སྐྱོར་མུ་མཐུད་ནས་གནང་ཡ་ཡང་ན་ཅིག་ད་ལྟ་གི་ཚད་ལས་ཏོག་ཙམ་གོང་དུ་ཡར་སྤེལ་ཐུབ་ཡ་དེ་ཚོའི་སྐོར་ལ་ང་ཚོ་ཅིག་ཨ་རི་ནང་ཡོད་མཁན་གྱི་བོད་པ་ཚོ་ཡིན་ན་རེད་བཙན་བྱོལ་ནང་གི་བོད་པ་ཡིན་ན་དེ་ཚོ་གིས་ཅིག་ཤུགས་རྒྱག་དགོས་ས་དང་ཤུགས་རྒྱག་ཐུབ་ས་དེ་ག་རེ་རེད་དགོངས་ཀྱི་འདུག། ཤུགས་རྒྱག་ཐུབ་ས་གཙོ་བོ་དེ་ཨ་རིའི་གྲོས་ཚོགས་ཀྱི་ཐོག་ནས་ཁྲིམས་ཀྱི་ཐོག་ནས་སྲིད་ཇུས་གཏན་འབེབས་གནང་ཡ་དེ་ཆགས་ཐུབ་དེ་གང་ཡིན་ཞུ་ན་ཨ་མི་རི་ཀའི་ཆབ་སྲིད་འགྲོ་སྟངས་དེ་ལ་དམངས་གཙོའི་རྒྱལ་ཁབ་ཆགས་དམངས་གཙོའི་རྒྱལ་ཁབ་སྲིད་འཛིན་གྱི་འཛིན་སྐྱོང་ཡིན་པས་ན་སྲིད་འཛིན་གྱིས་གནད་དོན་མང་པོ་ཞིག་བྱེད་ལ་གྲོས་ཚོགས་ཀྱི་རྒྱབ་སྐྱོར་ལ་བསྟུན་ན་ཁག་གོ། གྲོས་ཚོགས་ཀྱིས་འདིའི་རྒྱབ་སྐྱོར་གནང་པ་ལ་འོས་མི་འོས་འཕེན་མཁན་མི་མང་འདི་ཚོ་ལ་བསྟུན་དགོས་ཁག་གོ། ང་ཚོས་ད་ལྟ་བར་དུ་ད་བོད་ཀྱི་གནད་དོན་རྒྱབ་སྐྱོར་ཡོད་ད་བོད་ཕན་མིན་མི་མང་གི་རྒྱབ་སྐྱོར་འདི་གྲོས་ཚོགས་ཕར་གནོན་ཤུགས་གནང་ཐུབ་པ་དང་དེའི་རྗེས་དེ་གྲོས་ཚོགས་ནས་འཛིན་སྐྱོང་གནོན་ཤུགས་རག་ཐུབ་ཡག་ང་ཚོའི་ཐབས་ལམ་འདི་འདྲའི་བརྒྱུད་བྱས་པས་ན་ད་ལྟ་བར་དུ་ཁྲིམས་གཏན་འབེབས་གནང་པ་མང་པོ་ཅིག་འདི་འདི་འདྲས་ཆགས་ཐུབ་འདི་ཡིན་དུས་ད་ལྟ་ང་ཚོ་ཡིན་པའི་ནས་ད་ལྟའི་ཆར་ལ་བཀའ་མོལ་གནང་བས་ནས་བོད་བོད་ཐོག་ལ་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀ་ནང་ལ་ཁྲིམས་འཆར་ཅིག་ཡོད་བོད་ཀྱི་དཀའ་རྙོག་སེལ་ཡག་གི་ཅིག་གི་ཐབས་ལམ་གི་ཐོག་ལ་ཁྲིམས་འདི་ད་ང་ཚོ་ཨ་རིའི་བོད་མི་ཙམ་མ་རེད་བོད་དོན་རྒྱབ་སྐྱོར་གནང་མཁན་སུ་ཡིན་པའི་ནས་དེ་མུ་མཐུད་ཅིག་རྒྱབ་སྐྱོར་གནང་ཅིག་གང་ལྟར་འདི་དུས་ལ་སླེབས་ཐུབ་ཡག་བྱུང་བ་ཡིན་པས་ན་ཁྲིམས་གཏན་འབེབས་གནང་བ་བྱུང་བས་ན་དེའི་རྐྱེན་པས་བོད་ཀྱི་དཀའ་རྙོག་དེ་ལ་མ་འོངས་པ་ལ་ཨ་མི་རི་ཀ་གཞུང་གིས་ད་ཕྱོགས་གཅིག་ནས་རྒྱ་ནག་གཞུང་ལ་སྔོན་བརྡ་ཤུགས་ཆེན་པོ་ཅིག་རྒྱ་ནག་གཞུང་གིས་བོད་དཀའ་རྙོག་དེ་རྒྱལ་བ་རིན་པོ་ཆེ་སྐུ་ཚེ་འཚོ་བཞུགས་རིང་ལ་སེལ་ཐུབ་པ་ཡིན་པས་ན་རྒྱ་ནག་གཞུང་གིས་བོད་ཀྱི་ལྟེ་གནས་དང། གནད་དོན་ཐོག་ལ་ད་ལྟའི་གནས་སྐབས་ཀྱི་རྩོད་རྙོག་ཡིན་པའི་གནད་དེ་སེལ་ཐུབ་ཡག་དེ་ཡོར་ལམ་ཞིག་རེད་གལ་ཏེ་དེ་མ་བྱུང་བ་ཡིན་ན་ཇི་སྲིད་བོད་དཀའ་རྙོག་དེ་མ་སེལ་བར་དུ་བོད་དཀའ་རྙོག་དེ་གཅིག་རྒྱ་ནག་གཞུང་གི་བདག་དབང་འོག་ལ་ཡིན་པ་དེ་གསལ་པོ་མེད་པ་གཅིག་མངོན་གསལ་དོད་པོ་བྱས་ནས་ད་ལྟའི་ཁྲིམས་དེ་གཏན་འབེབས་བྱས་འདུག་བོད་ཀྱི་དེ་སྔའི་ལོ་རྒྱུས་ཐོག་ནས་ཐ་དད་ཡིན་པ་དེ་ཁྲིམས་དེས་བསྟན་ཐུབ་ཡོད། གང་ལྟར་འདི་གཏན་འབེབས་བྱུང་བ་ཡིན་ན་ཨ་ནི་ང་ཚོའི་ད་ལྟའི། གནས་སྟངས་འདི་ནི་མདུན་སྐྱོད་འགྲོ་ཐུབ་ཡིན་པ་ཡིན་ན་ད་ལྟ་ད་ང་ཚོ་བཀའ་མོལ་གནང་བསྡད་པའི་ཨ་མེ་རི་ཁའི་ཆབ་སྲིད་དེ་འཁྲུག་པོ་ཞེ་པོ་འདུག་པ་ཉིན་རེ་ཉིན་རེ་འགྱུར་བ་འགྲོ་དུས་གང་ལྟར་དངོས་སུ་བོད་དོན་ཐོག་ལ་ཁོ་ཚོས་སྡུག་ག་བྱས་མཁན་མེད་པ་ཡིན་པ་ཡིན་ན་ཨ་རིའི་ཆབ་སྲིད་ཀྱི་འགྲོ་ལུགས་ཐོག་ནས་ཡང་ད་དཔེར་ན་ད་ཡོང་རྒྱུའི་བདུན་ཕྲག་གཉིས་གསུམ་རིང་ལ་གནད་དོན་གཞན་པ་ལག་པ་མ་བྱས་རྗེས་ཨ་རིའི་གྲོས་ཚོགས་འོག་མའི་གི་ཚོགས་གཙོ་དེ་ད་ག་འདྲ་ཆགས་ཡོད་འདི་འདྲའི་ཐོག་ལ།

ཤུགས་རྐྱེན་ཐེབས་པའི་རྐྱེན་གྱིས་ང་ཚོ་མདུན་སྐྱོད་འགྲོ་ཐུབ་ཡོད་མ་རེད་ང་རང་བསམ་བློ་འདི་བསམ་གྱི་འདུག་གང་ཡིན་ཞུ་བ་ནི་ཉིས་སྟོང་བརྒྱད་དང་ཉིས་སྟོང་བཅུའི་ལོ་ལ་ང་ཚོས་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་དེ་ཡིག་ཐོག་ལ་མར་ཕབ་པ་བྱས་ཅིག་དམིགས་བསལ་སྐུ་ཚབ་དང་སྐུ་ཚབ་རྣམ་པ་གཉིས་ཀྱིས་ཕར་རྒྱ་ནག་གཞུང་ལ་ཁ་ཐུག་ཕར་གནང་ཐུབ་པ་ཡིན་པ་ཡིན་ཙང་འདི་གའི་རྒྱ་ནག་གཞུང་གིས་བོད་པའི་དཀའ་རྙོག་དེ་སེལ་ཐུབ་ཀྱི་ཡོད་པ་དང་སེལ་ཐུབ་པ་ཡིན་ན་རྒྱ་ནག་ད་ལྟའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་རྩ་ཁྲིམས་ཀྱི་སྒྲོམ་གཞི་འོག་ལ་སེལ་ཐུབ་ཀྱི་ཡོད་པ་དེ་ཡིག་ཆ་འདི་གཉིས་ཀྱིས་གསལ་པོ་ཞེ་པོ་བསྟན་གནང་ཐུབ། ད་ནི་མདུན་སྐྱོད་བྱེད་པར་ཡང་མེད་ན་རྒྱ་ནག་གཞུང་གིས་འདི་ཚོ་ལག་ལེན་བསྟར་བྱས་ད་རྩ་ཁྲིམས་གཞི་བཟུང་གིས་ཅིག་བྱེད་དགོས། འདི་བྱེད་ཡག་གི་དོན་གྱིས་ངས་གོང་དུ་ཞུ་བ་ལ་ཆབ་སྲིད་ཀྱི་གདེང་ཚོད་རྒྱ་ནག་གཞུང་ལ་ཡོད་མ་རེད་དེ་མེད་དུས་ཁོ་ཚོས་སྐྱོན་སྐྱོན་འདི་འདྲ་བཙལ་བྱས་གང་དག་འདི་ཚོས་ཀྱིས་ཅིག་བོད་ཆེན་པོ་ཟེར་ཡ་སོགས་དང་ཅིག་རྒྱུ་མཚན་གཞན་པ་འདི་འདྲ་གཞན་པ་འདི་ཚོ་ཁོ་ཚོས་གང་བེད་སྤྱོད་བྱས་བྱས་འབྲེལ་མོལ་དེ་མུ་མཐུད་གནས་མི་ཐུབ་ཡག་གི་གནས་སྟངས་འདི་འདྲ་ཆགས་བསྡད་པ་རེད་འདི་ཁོ་ཚོ་ལ་དེ་རྒྱ་ནག་གཞུང་ལ་འགྱུར་བ་ཕྱིན་བསྡད་པ་རེད་གང་དག་སྐུ་ཚབ་འབྲེལ་མོལ་གནང་པའི་རྐྱེན་གྱིས་ད་ལྟའི་ཆར་ལ་རྒྱ་ནག་གཞུང་གིས་ཕྱི་ལོགས་ལ་ཆབ་སྲིད་ཀྱི་ཐོག་ནས་བལ་རིགས་སྲུང་དགོས་ཀྱི་ཡོད་མ་གཏོགས་ནང་དོན་ཐོག་ལ་རྒྱལ་བ་རིན་པོ་ཆེའི་དགོངས་བཞེད་ག་རེ་ཡིན་པ་གསལ་པོ་ཞེ་པོ་ཅིག་ད་མཁྱེན་ཐུབ་ཡ་བཟོ་ཐུབ་ཡོད་རེད།
ལེགས་སོ། ད་ད་ལྟ་རྒྱ་ནག་གི་ཞི་ཅིན་ད་སྲིད་འཛིན་ཞི་ཅིན་ཕིང་གི་སྐབས་ལ་ད་གནས་སྟངས་དེ་ཚོ་ཏོག་ཙམ་ཁག་པོ་ཡོད་ས་རེད་ཡིན་ནའི་ད་ང་རང་ཚོ་ཕྱི་ལོགས་ཡོད་མཁན་ད་ཨ་རིའི་ནང་ལོགས་ལ་ད་བོད་པ་གཞོན་སྐྱེས་མང་པོ་ཅིག་ད་མི་ཐོག་གསར་པ་ཅིག་དེ་འདྲ་ཡོང་གི་ཡོད་རེད་དེ་ཡིན་དུས་ཅིག་མི་ཐོག་གསར་པ་དེ་ཚོས་ཀྱིས་ཅིག་ག་རེ་བྱས་ཡོད་རེད་དེས་ཅིག་ད་ནུས་པ་ཐོན་པ་ད་དེ་འདྲ། ད་དེ་གཙོ་བོ་ཨ་རི་ཙམ་མ་རེད་འཛམ་གླིང་ཁྱོན་ཡོངས་ནས་ཡོད་པའི་བོད་མི་ད་བོད་ཕྱི་ནང་གཉིས་ཀ་ལ་ཡོད་པའི་བོད་མི་གཙོ་བོ་སོ་སོ་ག་ནས་ང་ཚོའི་བོད་མིའི་འདོད་དོན་དེ་གསལ་པོ་དེ་ག་རེ་ཡིན་པ་དེ་སེམས་ལ་བཞག་ཐུབ་པ་དང་དེ་མ་བརྗེད་པ་བྱས་བྱས་དེའི་རྒྱུས་བྱས་དེ་བོད་ནང་ལོགས་ཡིན་ན་ཁོང་རྣམ་པ་ཚོ་གནས་སྟངས་ཁ་ཁ་འབྱོར་དེའི་ཐོག་ནས་སུ་འདོད་དོན་དེ་ལ་ཁོང་རྣམ་པ་ཚོ་གི་ད་ལྟ་བར་དུ་དངོས་ཤུགས་བརྒྱུད་གསུམ་ལས་བྱེད་སྣ་ཚོགས་བརྒྱུད་ནས་བཏོན་གནང་གི་ཡོད་པ་རེད་ད་འདི་ཚོ་མུ་མཐུད་ནས་བཏོན་གནང་བར་གང་ལྟར། ཆབ་སྲིད་ཀྱི་གོ་སྐབས་ག་རེ་ཡོད་པ་ཡིན་པས་ན་འདི། ལེན་ཐུབ་ཡ་དེ་ང་ཚོས་འབད་རྩོལ་གནང་དགོས་འདུག་བཙན་བྱོལ་ནང་ལ་ཡིན་པས་ན་ང་ཚོས་གཙོ་བོ་ཆབ་སྲིད་གཏིང་ཟབ་པ་དེ་དགོངས་པ་བཞེས་བྱས་ད་ང་རང་ང་ཚོ་སྣང་བ་མ་བཏང། དཔེར་ན། གཅིག་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་བོད་མི་ཉུང་ཤས་ཤིག་བོད་མི་ཉུང་ཤས་ཀྱི་སྒྲིག་འཛུགས་ཀྱི་སྒྲོམ་གཞི་དེ་ཡང་ང་རང་ཚོ་ང་རང་ཚོ་ནང་ཁུལ་གྱི་བག་ཆགས་ཀྱིས་མ་མཐུན་ཡག་གི་འདི་མེད་པ་བྱེད། གཏིང་ཟབ་པའི་ཐོག་ནས་ང་ཚོ་མདུན་སྐྱོད་བྱེད་ཐུབ་ཡག་དེ་ག་རེ་འདུག་ད་འདི་དགོངས་པ་བཞེས་པས་ན། མ་འོངས་པའི་ད་གཞོན་སྐྱེས་དེ་སྔ་མ་ཡིན་ན་ང་ཚོ་བཙན་བྱོལ་ནང་ལ་དེ་དཔེར་ན་གཞོན་སྐྱེས་དེ་ཚོ་སླེབས་པས་ན་ག་རེ་ཡིན་ན་གུ་ཡངས་བ་དང་ཡག་ཡོང་ཐུབ་ས་ད་དེ་ཚོ་སྔོན་ལ་ཁོ་ཁུངས་སྐྱེལ་བྱེད་ཐུབ་ཡག་ཅིག་གཞོན་སྐྱེས་ཚོ་ལ་འགན་ཡོད་རེད་བསམས། ལགས་སོ་ད་དུས་ཚོད་ཀྱི་དབང་གིས་ང་ཚོས་ཐེངས་འདིའི་བགྲོ་གླེང་འདི་ནས་མཚམས་འཇོག་ཞུ་གི་ཡིན།